ཅང་ཞུ་བས། རྒྱ་རོམ་ཞེས་དང། བོད་རྒྱལ་བོད་རྒྱལ་གྱི་ཐོག་ལ་ནི་ནམ་རྒྱུན་བཀའ་གནང་ཡས་དེ་རང་རེད་བརྟན་པོ་བྱེད་ཟེར་ནི་བཀའ་གནང་ཡས་དེ་རེད།
བོད་ཀྱི་བསྟན་སྲུང་གནས་ཆུང་ཆོས་རྒྱལ་ཆེན་པོ་ལྷ་བབས་ཡོད་པ་མ་ཟད་གཡུ་སྒྲོན་མ་སོགས་ལྷ་བབས་ཏེ་བོད་མི་རྣམས་རྡོག་རྩ་གཅིག་སྒྲིལ་བྱེད་དགོས་པ་གལ་ཆེན་པོ་ཡིན་པར་བཀའ་སློབ་སྩལ་འདུག།
ལྷ་ཆོས་སྐྱོང་སྲུང་མ་ཚོས་གསུང་ཡས་དེ་རེད་ང་ཚོ་བོད་པ་ཚོ་ནང་ཁུལ་གཅིག་སྒྲིལ་ཡག་པོ་བྱ་དགོས་འདུག་གསུང་ཡས་དེ་དེ་མ་གཏོགས་ཆེ་གེ་སྡོང་གྲོགས་ཡོད་པ་དང་ཆེ་གེ་ལས་དོན་བྱེད་ཞོར་ཚོ་ལ་ཡང་སྡོང་གྲོགས་ཡོད་པའི་སྐོར་དེ་བཀའ་གནང་གི་འདུག། ཡང་ཚེས་བཅུ་བདུན་ཏེ་གཟའ་སྤེན་པའི་ཉིན་མོ་སྲིད་སྐྱོང་དབུ་བཞུགས་ཀྱི་ཐོག་ཀོ་ལི་གྷལ་གཞིས་ཆགས་ཚུགས་ནས་ལོ་ལྔ་བཅུ་འཁོར་བའི་དུས་དྲན་མཛད་སྒོ་ཚོགས་འདུག་མཛད་སྒོ་དེར་བཙན་བྱོལ་བོད་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་དང། ཕྱི་འབྲེལ་དང་དྲིལ་བསྒྲགས་ཀྱི་བཀའ་བློན་ནོར་འཛིན་སྒྲོལ་མ་གཉིས་གཙོས་པའི་མི་མང་ལྷན་འཛོམས་ཐོག་གོང་ས་མཆོག་གིས་གཞིས་ཆགས་དེ་ལ་ལོ་ལྔ་བཅུ་འཁོར་བར་དམིགས་བསལ་གསུང་འཕྲིན་སྩལ་བ་དེ་བཞེངས་གུས་སྒྲོག་སྦྱང་གནང་འདུག། ཡང་ཕྱི་འབྲེལ་བཀའ་བློན་དབུ་བཞུགས་ཀྱི་ཐོག་ནས་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ཀྱི་སློབ་གྲྭ་དེ་དབུ་བརྙེས་ནས་ལོ་ངོ་ལྔ་བཅུ་འཁོར་བའི་དུས་དྲན་མཛད་སྒོ་དེ་ཁར་སང་ཚེས་བཅོ་བརྒྱད་ཉིན་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དོན་ལྡན་གཞིས་ཆགས་གླིང་གི་སློབ་གྲྭ་དེའི་རྩེད་ཐང་ནང་དུ་འཚོགས་ཡོད་པ་རེད། སློབ་གྲྭ་དེར་ཧིན་སྒོར་བྱེ་བ་གཅིག་དང་ས་ཡ་དྲུག་ཙམ་བཏང་ནས་སློབ་གྲྭ་དེ་བརྒྱ་ཆ་བརྒྱད་ཅུ་ལྷག་ཉམས་གསོ་བྱས་ཟིན་པ་དང་ད་ལྟ་སློབ་གྲྭ་དེ་རུ་དགེ་རྒན་དང་ལས་བྱེད་ཉི་ཤུ་རྩ་ལྔ་དང་སློབ་མ་བརྒྱ་དང་བདུན་ཅུ་དོན་ལྔ་ཡོད་པ་རེད། དེ་རིང་ནི་ཨ་རིའི་སྲིད་འཛིན་གྱི་ཉིན་མོ་ཡིན་པར་བརྟེན་དེ་རིང་ཨ་རིའི་དབུས་གཞུང་གི་ལྷན་ཁང་ཁག་དང་སློབ་གྲྭ་ཁག་གུང་སེང་བཏང་ཡོད་པ་རེད། སྲིད་འཛིན་དང་པོ་ཇོར་ཇི་ཝཱ་ཤིང་ཏོན་ཁོང་རང་ཉིད་ཀྱི་མི་ཚེ་ལ་མཛད་སྒོ་དང་རྒྱས་སྤྲོས་ལ་དགའ་བོ་དེ་འདྲ་མེད་ཅིང་ཁོང་འཁྲུངས་ནས་ལོ་ཉིས་བརྒྱ་དགུ་བཅུ་གོ་གཉིས་ཀྱི་རྗེས་ལ་ཨ་རིའི་མི་མང་གིས་ཨ་རིའི་སྲིད་འཛིན་གྱི་ཉིན་མོ་རྗེས་དྲན་བྱས་ནས་གུང་སེང་གཏོང་གི་ཡོད་པ་རེད། ཡང་སྲིད་འཛིན་གྱི་ཉིན་མོ་འདིར་མི་མང་པོ་ཁྲོམ་ར་སོང་ནས་ཅ་ལག་ཉོ་རྒྱུ་ཡོད་པར་བརྟེན། སྲིད་འཛིན་གྱི་ཉིན་མོར་འཁེལ་བའི་གཟའ་མཇུག་འདི་ལ་ཨ་རིའི་ནང་གི་ཚོང་ལས་ཆེན་པོ་ཡོད་པའི་ཉིན་མོ་ཞིག་ཀྱང་ཆགས་ཡོད་པ་རེད། སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་སུམ་ཅུ་སོ་གཉིས་ལོར་སྲིད་འཛིན་ཝཱ་ཤིང་ཏོན་གྱི་འཁྲུངས་སྐར་གྱི་ཉིན་མོ་དེ་ལ་ཨ་རིའི་གྲོས་ཚོགས་ཀྱི་ཚོགས་ཆུང་ཞིག་གིས་གོ་སྒྲིག་འོག་གཞུང་ལམ་དུ་རུ་སྒྲིག་པ་དང་གཏམ་བཤད་བྱེད་པའི་སྲོལ་རྒྱུན་མགོ་བརྩམས་འདུག་དེ་ནས་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་བདུན་ཅུ་དོན་དགུ་ལོར་ཨ་རིའི་དབུས་གཞུང་གིས་དངོས་སུ་ཁྲིམས་ཐོག་ནས་གཞུང་འབྲེལ་གུང་སེང་གི་ཉིན་མོ་ཞིག་ལ་གཏན་འབེབས་བྱས་ཡོད་པ་རེད། ཐའེ་ཝན་གྱི་མཚོ་སྲུང་དམག་གིས་རྒྱ་ནག་གི་ཉ་བའི་གྲུ་གཟིངས་ཞིག་ཐའེ་ཝན་གྱི་མཚོ་ཐོག་ནས་ཕྱིར་ཕུད་བཏང་བ་དང་ཁོང་ཚོ་རྗེས་འདེད་བཏང་བའི་རྗེས་སུ་ཉ་གྲུ་དེ་ཁ་སྦུབ་ལོག་ནས་མི་གཉིས་རྐྱེན་ལམ་དུ་ཕྱིན་ཡོད་པ་རེད། གནས་ཚུལ་དེ་ལ་བརྟེན་ནས་རྒྱ་ནག་གཞུང་གིས་ཐའེ་ཝན་ཁུན་མིན་གླིང་ཕྲན་གྱི་ཚོམ་བུའི་ཁུལ་དུ་སྐོར་གཡེང་ཚད་ཇེ་མཐོར་བཏང་ཡོད་པའི་གནས་ཚུལ་ཐོན་འདུག་ཐའེ་ཝན་མཚོ་སྲུང་དམག་གིས་བཤད་པ་ལྟར་ན་ཉ་གྲུ་ཁ་སྦུབ་ལོག་པའི་རྗེས་སུ་ཉ་བ་བཞི་ཡོད་པའི་ནང་གི་ཉ་བ་གཉིས་རྐྱེན་ལམ་དུ་ཕྱིན་ཡོད་པ་བཤད་ཡོད་པར་མ་ཟད་ད་དུང་ཉ་བ་དེ་ཚོས་ཁུན་མིན་གླིང་ཕྲན་ཚོམ་བུའི་ཁུལ་དུ་ཉ་བཟུང་ཡོད་པ་དང་མཚོ་ཁུལ་དེ་ནི་ཐའེ་ཝན་གྱི་མཚོ་ཁུལ་ཡིན་པས་ཁོང་ཚོས་ཕྱིར་ཕུད་བཏང་བ་ཡིན་པར་བཤད་འདུག་ཉ་བ་གཞན་གཉིས་ད་ལྟ་ཐའེ་ཝན་གྱི་འཛིན་བཟུང་འོག་ཏུ་ཡོད་པ་རེད་རྒྱ་ནག་མཚོ་སྲུང་དམག་གི་མགྲིན་ཚབ་པས་ཁར་སང་སྐོར་སྲུང་རུ་ཁག་གཅིག་ཞྭ་མེན་མཚོ་ཁུལ་དུ་སྐོར་གཡེང་བྱས་ཡོད་པར་འགྲེལ་བརྗོད་བྱས་འདུག་ཁིན་མེན་དང་ཞྭ་མེན་མཚོ་ཁུལ་བར་དུ་སྤྱི་ལེ་ཁ་ཤས་མ་གཏོགས་མེད་པས་ཧ་ཅང་ཐག་ཉེ་བོ་ཡོད་པ་རེད། ཁུལ་དེ་རུ་གནས་ཚུལ་འདི་འདྲ་ཡང་ཡང་འབྱུང་བཞིན་ཡོད་པ་མ་ཟད་ད་ལྟ་ཁུལ་དེ་རུ་རྒྱ་ནག་གཞུང་གིས་གྲུ་གཟིངས་ཇེ་མང་བཏང་ཡོད་པའི་གནས་ཚུལ་ཐོན་འདུག། ཨུ་རུ་སུའི་སྲིད་འཛིན་ཕུའུ་ཏིན་གྱི་ཁ་གཏད་དུ་ལངས་མཁན་སྐུ་ཞབས་ཨ་ལེག་སི་ན་ཝ་ལེ་བཙོན་ཁང་ནང་ནས་ཤི་བའི་རྗེས་སུ་ཁོང་གི་ཨ་མས་ན་ཝ་ལེ་ཡི་བེམ་པོ་ལ་ལྟ་རྒྱུའི་རེ་བ་བརྒྱབ་ཡོད་ཀྱང་བེམ་པོ་ལ་ཐུག་རུ་མ་བཅུག་པར་ཉིན་གསུམ་འགྲོ་བཞིན་ཡོད་པ་རེད། སྐུ་ཞབས་ན་ཝ་ལེ་གྱི་ཆུང་མ་དང་ཁོང་ཚོ་རོགས་རམ་བྱེད་མཁན་ཚོས་ན་ཝ་ལེ་ཀྱི་སྐོར་ཡོ་རོབ་ཀྱི་ཕྱི་འབྲེལ་བློན་ཆེན་ཚོ་ལ་ཞུ་ཆེད